ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་བཅུ་དྲུག་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་ཉི་ཤུ་བརྒྱད་རེས་གཟའ་མིག་དམར་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། དཔལ་ས་སྐྱའི་གདན་ས་ལོ་ངོ་ལྔ་བཅུ་ང་བདུན་མཛད་པ་དང། དབུ་རྩེ་རྙིང་མའི་གཙུག་ལག་ཁང་དང། གསེར་བྲིས་ཀྱི་བཀའ་འགྱུར་སོགས་བཞེངས་གནང་མྱོང་ཡོད་པའི་ས་ཆེན་གྲགས་པ་རྒྱལ་མཚན་མཆོག་གི་སྐུ་ཚེའི་མཛད་པ་ལོ་རྒྱུས་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།

ཆ་གནང་གི་ཡོད་རེད་ལ། དེ་གའི་ཐོག་ནས་ད་རིམ་པས་ཨ་ནི་ད་ང་རང་ཚོ་ཡང་ས་སྐྱའི་ཆོས་བརྒྱུད་ཅིག་གི་ཆགས་ཀྱི་ཡོད་རེད་དེའི་ནང་ལོགས་ནས་ད་གལ་ཆེའི་མི་སྣ་ཅིག་ཆགས་ཀྱི་ཡོད་རེད་པ།
ནའོ་ད་ག་ནང་གྲོང་ནས་ཨོ་ད་ག་ནང་དེ་རེད་ད་དེ། ད་ས་ཆེན་གྲགས་པ་རྒྱལ་མཚན་ག་ཚང་ང་མ་ང་གཉིས་ད་དགོང་ནས་སྤྱི་བཏང་ས་སྐྱ་ལ་ད་ས་ཆེན་གོང་མ་རྣམ་ལྔ་ཟེར་ནས་ཅིག་ཡོད་བ་ས་ཆེན་གོང་མ་རྣམ་ལྔ་དེའི་ནང་ག་པོ། ད་རྣམ་གཉིས་མ་གཟུགས་དཀར་པོ་རྣམ་གསུམ་དང་དམར་པོ་རྣམ་གཉིས་ཟེར་ནས་ཡོད་དེ་བ་དེའི་ནང་གཅིག་དེ།

རྒྱལ་བའི་དབང་པོ་ཟེར་ན་དབང་པོ་སྦྱར་ས་གི་རྟགས་སྦྱར་ས་དང་མི་སྦྱར་ས་གི་ཐ་སྙད་རིགས་གཉིས་ཡོང་གི་ཡོད་སྟབས་ཏེ། ཆེན་པོ་སྦྱར་ས་དང་མི་སྦྱར་ས་ཐ་སྙད་ཅེས་པ་དེ་གཙོ་བོའི་ཕྱིར་ཆོས་སྲིད་གཉིས་ཀྱི་སྟེང་ནས་རྩ་བའི་རྒྱལ་བ་རིན་པོ་ཆེ་ཡིན་པ་འདྲ་འདྲ་ཡིན་པ་གང་ཞིག་ལ། ཡང་གཙོ་བོ་ཆོས་དང་ཆབ་སྲིད་གྱི་སྟེང་ནས་ཀུན་མཛད་འཕྲིན་ཆེ་ཆུང་དང། ཨ་ནི་བསྟན་འགྲོ་གི་ཀུན་མཛད་པ་ཆེ་ཆུང་གི་ཆ་དེ་ནི་ཆེན་པོ་སྦྱར་བ་དང་མ་སྦྱར་བ་གི་ཁྱད་པར་ཡོད་དེ་བ་ནང་བཞིན་གྱི་བཀའ་འདི་ད་ས་ཆེན་གོང་མ་ནང་གི་རྩ་བའི། ད་ས་ཆེན་ཀུན་དགའ་སྙིང་པོ་ནས་བཟུང་སྟེ། ད་ད་ལྟ་གི་ས་སྐྱ་ད་བདག་ཁྲི། ད་འདི་ལ་ཐུག་གི་བར་ལ་ས་སྐྱ་བའི་ཁྲི་པ་དང་གདན་ས་བའི་རིམ་པ་མང་པོ་ཕེབས་པའི་རིགས་ཡིན་ན་ཡང། དེ་ཚོའི་ནང་ས་ཆེན་སྦྱར་མ་སྦྱར་ད་ཁོ་ས་ཆེན་ཟེར་ནས། ཆེན་པོ། རྩ་བའི་ས་སྐྱ་བ་ཡིན་པ་འདྲ་འདྲ་ཡིན་པའི་གང་ཞིག་ལ། ས་ཆེན་ཟེར་ནས་ཆེན་པོ་སྦྱར་མ་སྦྱར་ད་གཙོ་བོ་དེ་ཡིན་ས་རེད་ད་གཙོ་བོ།

ལགས་སོ་ལགས་སོ། བྱས་ཙང་ད་ལྟ་རྒན་ལགས་ང་ཚོ་ནི་མཚན་ཐོགས་སྟངས་འདི་ངོ་སྤྲོད་ཅིག་གནང་སོང། ད་སྤྱིར་བཏང་ས་སྐྱ་བྱས་རྗེས་མཚན་ཐོགས་སྟངས་འདི་ཡིན་པས་ན་ནི་ས་ཆ་འདི་སྐྱ་ཤུར་ཤུར་ཅིག་ཡོད་དུས་ས་སྐྱའི་མིང་འདི་ཆོས་བརྒྱུད་ལ་ཐོགས་པ་ཅིག་གསུང་སྲོལ་ཅིག་ཡོད་རེད་རྒན་ལགས་འདི་ཅིག་གི་ཆགས་ཀྱི་ཡོད་རེད་ད་ལྟ་ནི་རྒན་ལགས་ང་ཚོ་བོད་ཀྱི་ཆོས་བརྒྱུད་ཆེན་པོ་ས་སྐྱའི་ཆོས་བརྒྱུད་ངོ་སྤྲོད་གནང་པའི་བརྒྱུད་རིམ་ནང་ལོགས་ལ་ང་ཚོ་ལེ་ཚན་གོང་མའི་ནང་ལོགས་ལས་ས་སྐྱ་བསོད་ནམས་རྩེ་མོ་མཛད་པ་ཡི་རྣམ་ཐར་ངོ་སྤྲོད་ཞུ་དུས་འདིའི་སྐོར་ལ་རོབ་ཙམ་གཅིག་གི་བཀའ་མོལ་གཅིག་གི་བྱུང་སོང་སྟེ་འཁོན་གྱི་གདུང་རྒྱུད་བྱུང་རིམ་འདི་འདྲ་བོ་གཅིག་གི་ཆགས་ཀྱི་ཡོད་རེད་ལ་རྒན་ལགས་ཀྱིས་ཡང་ས་སྐྱའི་ད་གདུང་རྒྱུད་ཀྱི་རིམ་བྱུང་གི་ལོ་རྒྱུས་དང་ནི་འདི་ནང་ལོགས་ནས་ཡང་འཁོན་བྱས་ཏེ་ཞུ་སྲོལ་གཅིག་ཡོད་ར་འདིའི་མཚན་ཐོགས་སྟངས་འདི་རྒན་ལགས་ཡང་ང་ཚོའི་ལེ་ཚན་ནང་ལོགས་ལ་ངོ་སྤྲོད་ཞིག་གནང་རོགས་གནང།
ནའང་ང་སོང་ནས་ད་སྤྱིར་བཏང་དེ་རེད་ས་སྐྱ་ཟེར་ནས་ད་བོད་ཆོས་བརྒྱུད་ཆེན་པོ་ཟེར་ནས་ད་བོད་ཆོས་བརྒྱུད་ཆེན་པོ་བཞི་དང་གཡུང་དྲུང་བོན་ཟེར་ནས་དེ་ད་བཤད་བསྡད་པ་དེ་ཡོངས་གྲགས་རེད་ད་ང་ཚོ་སྐྱ་ནང་ཆོས་བརྒྱུད་དེ་ཚོ་ལ་མིང་ཐོགས་སྟངས་དེ་མ་འདྲ་བ་མ་འདྲ་བ་རེད་དཔེར་ན་ད་སྔ་འགྱུར་རྙིང་མ་ཟེར་ཡང་འདྲ་བོ་ས་སྐྱ་བཀའ་བརྒྱུད་དགེ་ལུགས་ཟེར་ད་མིང་ཐོགས་སྟངས་མ་འདྲ་བ་མ་འདྲ་བ་རིགས་གཅིག་སྟེ།

ས་སྐྱ་བོ་དང་ལྔ་གོ་ད་འདོགས་ཀྱང་དེ་ནི་སྐྱ་བོ་གཅིག་ཡིན་པ་ཡིན་ཏེ། གཙོ་བོ་ཐེངས་དང་པོ་གི་གདན་ས་གང་དུ་ཕྱག་བཏབ་སའི་ས་ཆ་དེའི་མིང་ནས་ཚུར་ཐོབ་ཡོང་བ་གཅིག་རེད་དེ་ནང་བཞིན་དཔེར་ན། ང་ཚོ་དཔེར་ན་བཀའ་བརྒྱུད་ཟེར་ན་གཙོ་བོ་ཁོ་ཉམས་ལེན་གྱི་རྗེས་དཔག་གི་ཐང་ནས་གཙོ་བོ་བླ་མ་གོང་མའི་བཀའ་དང་དེ་ནས་མན་ངག་དེ་གང་ཡིན་པ་དེ་རྩ་ཐུག་ཐོག་ནས་ཉམས་ལེན་བྱེད་ཡ་འགྲོ་དེ་འདྲའི་ཨོ་ད་དེ་དེ་ལྟ་སྐོར་འདྲི་བ་ཟེར་ནས་ཞེ་དྲག་མི་འདུག་གང་ལྟར་ཀྱང། ད་ནི་ས་སྐྱ་ཟེར་ནས་མིང་ཐོབ་དགོས་པའི་རྒྱུ་མཚན་གཙོ་བོ་དེ་རེད་ཐེངས་དང་པོ་གི་ཁོ་རང་ད་ཆོས་བརྒྱུད་འདི་ཡི་གདན་ས་ཐེངས་དང་པོ་བཏབ་སའི་ས་ཆ་དེ་བྱས་ནས། ས་སྐྱ་བ་ཟེར་ནས་ད་གཙོ་བོ་ས་སྐྱ། གདན་ས་བཏབ་སའི་ས་དང་དེ་ནས་ས་ལ་མདོག་ཁ་གི་བཏགས་ནས་ཚུར་བཏགས་ཡོང་བ། ད་དེ་འདྲའི་གཅིག་རེད་ས་སྐྱ་ཟེར་ཡ་དེ། དེ་རེད་དེ་ནས་གཉིས་པ་དེ། ད་དཔེར་ན་འཁོན་གྱི་གདུང་རྒྱུད་ཟེར་ཡ་དེ་རེད་འཁོན་གྱི་གདུང་ས་སྐྱ་བ་ལ་ང་ཚོས་འཁོན་གདུང་ཟེར་ནས་དེ་ས་སྐྱ་བའི་ཁོ་རང་ཚོ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཟེར་ན་འདྲ་ད་ཁྱིའུ་ཡང་དེ་སྟོན་པ་ལ་འཁོན་གདུང་ཟེར་ནས། ད་ཅི་ཡིན་ད་གསུང་འཕྲོག་བྱེད་འདོད་ཨ་དེ་ཁོ་ཚོས་ཁྱིའུ་ཡང་དེ་སྟོན་པ་དེ་འདྲས་བྱེད་གི་འདུག་ད་འཁོན་གདུང་བྱུང་སྟངས་ཀྱི་ལོ་རྒྱུས་ཅི་ཡོད་ཡིན་ན། རྩ་བའི་གྲྭ་བ་ལ་བྱིན་གི་རེད་རྩ་བའི་བོད་ཀྱི་ལོ་རྒྱུས་ཀྱི་སྟེང་ནས་བཤད་པ་ཡིན་ན།

ཏེ་འཁྲུངས་བ་ནི། སྲས་ཐོག་ཚ་དཔའ་བོ་སྟག་ཟེར་དེ་ལ་དེའི་ཡང་བཅའ། ད་ཀླུ་ལྕམ་ད་བྲ་མ་ཟེར་དེ་ཁབ་ཏུ་བཞེས། དེའི་དེ་ཁབ་ཏུ་བཞེས་པ་ལ་བརྟེན་ནས་དེ་སྟག་པོ་འོད་ཅན་ཟེར་དེ་བྱུང་བ་རེད། དེའི་ཡང་དེའི་མི་དེ་དེ་མོན་བཟའ་མཚོ་མོ་རྒྱལ་ཟེར་དེ་ཁབ་ཏུ་བཞེས་པ་ལ། སྲས་ད་གཡའ་སྤང་སྐྱེས་ཟེར་དེ་རེད་ད་ལོ་རྒྱུས་གནད་འགག་གཅིག་དེ་འདི་ཆགས་ཀྱི་ཡོད་རེད་ད་གཡའ་སྤང་སྐྱེས་ཟེར་དེ།

ང་ཚོ་ཁྱེད་གཉིས་ཀ་མ་གོང་ནས་འགྲོ་ཡག་རེད་ད་འབྲོ་ད་འབྲོ་ཚང་གི་ད་བུ་མོ་གཅིག་ཁབ་ཏུ་བཞེས་པ་ལ་བརྟེན་ནས་ཡང་སྲས་བདུན་བྱུང་དེའི་སྲས་བདུན་དང་ཡང་ད་འབྲོ་ཚང་གི་གཉིས་ཀྱི་བར་དུ་མ་འགལ་ཟླ་ཡང་འགལ་ཟླ་བྱུང་བ་ལ་བརྟེན་ནས་ས་སྐྱ་དེ་ད་རྗེས་མ་དེ་གཅིག་འདུག་ད་སྟོད་སྨད་ད་སྟོད་ཚོ་དང་སྨད་ཚོ་ཟེར་ནས་ཁོ་ཚོ་བ་གཉིས་གཅིག་དེ་གཅིག་དེ་བརྒྱུད་རིམ་མང་པོ་གཅིག་འདུག་ད་དེ་ཞིབ་ཕྲ་ཞིབ་ཕྲ་འདྲི་ཡོད་ད་མི་ཡོད་ཚོ་འགྲོ་བ་གཅིག་རེད་གང་ལྟར་ཀྱང་འཁོན་གདུང་དང་འཁོན་གདུང་ཟེར་ཡོད་དེ་གཡའ་སྤང་སྐྱེས་དང། དེ་ནས་སྲིན་པོ་སྐྱ་རེངས་ཁྲག་མེད་ཀྱི་བཙུན་མོ། གཡའ་འབྲུམ་བསིལ་མ། གཡའ་འབྲུམ་བསིལ་མ་ཟེར་དེ་གཉིས་བར་དུ་སྐྱེས་པའི་སྲས། ད་གཡའ་ཕྲུག་འཁོན་སྐྱེས་ཟེར་དེ་ལ་རེ། ད་འཁོན་གདུང་ཟེར་ནས་ད་འཁོན་གདུང་ཟེར་ཡོང་སྟངས་ནང་གཙོ་བོ་དེ་རེད། ད་འཁོན་གདུང་ཟེར་ཡོང་སྟངས་བརྒྱུད་རིམ་ལོ་རྒྱུས་ནང་དེ་རེད་སྣང། ང་དེ་རྗེས་དེ་ནས་མ་རེ་རིམ་པས་རིམ་པས་ད་འཁོན་གྱི་གདུང་རྒྱུད་ཟེར་དེ་བྱུང་དེ་ནས་ད་རྗེས་མ་ཆོས་བརྒྱུད་འདི་ནང་ཅི་ཡོང་དེ། ད་ས་སྐྱ་བའི་ཁྲི་པ་དང་གདན་ས་འཛིན་པ་ལ་ངེས་བ་དེ། ད་འཁོན་གྱི་བརྒྱུད་པ་གཙང་མ་གཅིག་ཡིན་དགོས་བ།

ནི་ཁོ་རང་ཐོག་མར་སློབ་སྦྱོང་གནང་ཡ་དེའི་དགོང་ལོ་བརྒྱད་ནས་བཅུ་གཉིས་བར་ལ་ནི་ཡབ་ཀྱི་སྐུ་མདུན་ནས་སློབ་སྦྱོང་གནང་བ་ཇི་ལྟར་ནི་སྐུ་ན་གཞོན་དུས་ནས་ཡང་གཅིག་གི་དམིགས་བསལ་གྱི་གསན་བསམ་སློབ་གཉེར་ལ་ཐུགས་སྣང་ཆེན་པོ་ཡོད་མཁན་གཅིག་ཡིན་ས་རེད། ནི་དེ་ཡིན་དུས་འགའ་ནས་ཡང་ཁོ་རང་གི་དགེ་རྒན་གྱི་བཀའ་གསུང་ཅི་སྒྲུབ་མཛད་མཁན་གཅིག་གི་ཡིན་པའི་འདོད་ཀྱི་རྣམ་ཐར་ཅིག་ཡོད་ས་རེད་རྒན་ལགས་ཀྱིས་འདི་གས་ཡང་ང་ཚོ་ནི་ད་ལྟ་ཡང་འགྲེལ་བཤད་ཞིག་གནང་རོགས་གནང། བླ་བ་ལ་ཟེར་བ་ན་ད་ས་ཆེན་གྲགས་པ་རྒྱལ་མཚན་དེ་ད་ལྟ་གོང་ད་ཁ་སང་གོང་ས་ཆེན་བསོད་ནམས་རྩེ་མོ་དང་རྩ་བའི་སྐུ་ཚེའི་རྣམ་ཐར་གྱི་ཁུག་ཏུ་གཅིག་པ་ལྟ་བུ་གཅིག་རེད་ས་ཆེན་ཟེར། ད་འདི་གྲགས་པ་རྒྱལ་མཚན་སྐུ་ན་ཆུང་དུས་ནས་བཟུང་སྟེ་ད་དེང་སང་གི་ཆ་རྒྱུས་ཡ་ནང་བཞིན་ཡུམ་སློབ་སྦྱོང་ལ་དམིགས་བསལ་ལམ་ལམ་ཡོད་མཁན་གཞན་གྱིས་གཅིག་ད་ལམ་སྟོན་གནང་མཁན་དང་བསྐུལ་མ་བྱེད་མཁན་དེ་འདྲའི་ཡོད་མེད་ད་ཡོད་མེད་ལ་མ་ལྟོས་པར་ཁོང་རང་རང་བཞིན་ངང་གིས་ད་ཤེས་རབ་འཚོལ་བ་ལ་རང་བཞིན་གྱི་སྤྲོ་བ་ཡོད་མཁན་གྱི

ཨ་ནི་ཡི་གེ་སྦྱོར་ཀློག་དེ་ཡང་ལོ་གཅིག་གཉིས་ནང་ཡི་གེ་སྦྱོར་ཀློག་ཆ་ཚང་བརྟན་པོ་བྱས་དེ་ནི། ཆོས་གཞུང་དང་ནང་པའི་གཞུང་དངོས་གཞི་ད་གཞུང་དངོས་གཞི་འགོ་བཙུགས་ཡོད་དུས་ཀྱི། ད་དགུང་ལོ་བརྒྱད་ནས་དགུང་ལོ་བཅུ་གཉིས་བར་དུ། ད་ཡབ་ཀྱི་དྲུང་ནས་ད་གསན་བསམ་དཔེ་རྒྱ་ཆེན་པོ་རང་གནང་བ་འདིས། ད་དགུང་ལོ་བཅུ་གཉིས་ཀྱི་སྟེང་ནས། ད་ལོ་ཆུང་ཆུང་རེད་དགུང་ལོ་བཅུ་གཉིས་ཟེར་ན་སྤྱིར་བཏང་ལོ་ཆུང་ཆུང་རེད་དེ་ཡིན་ན་ཡང། སྐབས་དེ་ལ་ད་ཡོངས་གྲགས་ཀྱི

དེ་དང་མཉམ་དུ། ད་སློབ་སྦྱོང་ནི། ད་དེ། སྐབས་འདིར་སློབ་སྦྱོང་ཟེར་ཡ་དེ་གོ་སློབ་སྦྱོང། གོ། དཀྱུས་མ་དེ་མ། ད་དཀྱུས་མ་དེ་འདྲས་མ་རེད་ད་གཙོ་བོའི་གཞུང་ཆེན་པོ་རྒྱ་གཞུང་བོད་གཞུང་བྱས་ནས་གཞུང་ཆེན་པོ་དེ་ཚོ་ལ། གསན་བསམ་སློབ་གཉེར་གནང་དགོས་པ་ཡིན་ཏེ། ཉེ་བར་དུ། ད་སོ་སོ་ལས་ལོ་ཁ་མཐོ་བ་དང་དེ་ནས་བླ་མ་གོང་མ། ད་མན་ངག་གི་བརྒྱུད་པ་མ་ཆད་པ་ཡོད་མཁན། འོ་དེ་འདྲས་ཀྱི་བླ་མ་བསྟེན་དགོས་པ་ཡིན་ཏེ། ད་བླ་མ་དེ་ཚོ་བསྟེན་བླ་མ་བསྟེན། བླ་མ་བསྟེན་པ་ཙམ་དུ་མ་ཟད་བླ་མ་དེ་ཚོའི་བཀའ་གསུང་ཅི་སྒྲུབ་བྱས་ནས།

གདན་ས་ཕེབས་ཡག་འདི་ལོ་དུས་འདི་ག་དུས་ནས་ཡིན་ན་ནི་སྐུ་ན་གཞོན་དུས་ས་སྐྱའི་གདན་ས་དེ་ཕེབས་དགོས་ཡག་འདི་ཡང་རྒྱུ་མཚན་ག་རེ་ཅིག་ཡིན་ན་ནི་ཁོ་རང་ས་སྐྱའི་གདན་ས་ལོ་ལྔ་བཅུ་ང་བདུན་ཙམ་ཅིག་མཛད་ཡོད་པ་ཅིག་གསུངས་ཤག་བྱས་ཙང་འདི་འདྲས་ཅིག་ཆགས་ཀྱི་ཡོད་རེད་ད་ས་སྐྱའི་གདན་ས་འདི་གའི་ལ་ནི་གདན་ས་ཟིན་གནང་བའི་རྗེས་ལ་ཡིན་པས་ན་ཐུགས་འགན་གཙོ་བོ་དེ་ག་རེ་བཞེས་གནང་དགོས་ཀྱི་ཡོད་ན།

ལ་མཚོན་པ་ཡིན་ན། ད་ད་ལྟ་ས་སྐྱ་པས་བོད་ཆབ་སྲིད་དང་འགན་དབང་དེ་བཞེས་ཡོད་པ་མ་རེད་དེ་བྱས་ཏེ་སྐབས་དེའི་ས་ཆེན་གྲགས་པ་རྒྱལ་མཚན་གྱི་འགན་གཙོ་བོ་དེ། ད་ས་སྐྱ་གི་གཙོས་ཆོས་ཕྱོགས་ཀྱི་དབང་ལུང་ཁྲིད་མན་ངག་བརྒྱུད་པ་དང་བཅས་པའི་བླ་མ་གོང་མའི་དྲུང་ནས་ཚུར་ཆ་ཚང་བ་གསན་སྦྱོང་གནང་རྒྱུ་དང། དེ་ནས་རང་གིས་གསན་སྦྱོང་གནང་པའི་ད་བརྒྱུད་པ་ཁུངས་བཙུན་པ་དང་ད་བར་མ་ཆད་པའི་བརྒྱུད་པ་གཙང་མ་དེ་ཚོ་ཡང་སློབ་རྒྱུད་བརྒྱུད་མར་མར་ཁོ་དར་སྤེལ་གནང་ཡ། གཅིག་དེ་རེད། དེ་ནས་གཉིས་པ་དེ་ད་ས་སྐྱ་པའི་གདན་ས། ཆོས་བརྒྱུད་ཀྱི་ཁྱབ་ཁོངས་ཀྱི་ད་དགོན་སྡེ་ཁག་དང་དེ་ནས་ཤེས་ཡོན་སློབ་གཉེར་དེ་ཚོ་ཆ་ཚང་གི་ད་འགན་དང་དེ་ནས་ད་དང་ཁུར་དང་སྟངས་འཛིན་བྱེད་དགོས་པའི་འོ་དེ་འདྲའི་འགན་ཆ་ཚང་དེ་ད་ས་སྐྱ་པའི་གདན་ས་བས་ད་གནང་བསྡད་པ་དེ་རེད་དེ་གཅིག་དེ་ད་ས་སྐྱ་པའི་གདན་ས་བ་དེ་ད་དང་པོ་ས་སྐྱའི་གདན་ས་བ་དེ་ས་ཆེན་ཀུན་དགའ་སྙིང་པོ་ནས་བཟུང་ནས་ད་ལྟ་བར་དུ་ས་སྐྱ་པའི་གདན་ས་དང་ས་སྐྱའི་ཁྲི་འཛིན་ཟེར་ཡ།

ན་ཡང་སློབ་མ་བསྐྱངས་ན་ཡང་དེ་གའི་ཨུ་ཚུགས་ཅིག་གིས་གནང་བ་ཡིན་ན། སློབ་མའི་ནང་ལོགས་ལ་སྙན་གྲགས་ཅན་གྱི་སློབ་མ་ཨ་ནི་ག་ཚོད་ཙམ་ཅིག་བྱུང་ཡོད་ན། ང་ཚོས་ཡང་ས་ཆེན་གྲགས་པ་རྒྱལ་མཚན་གྱི་ད་མཛད་པ་ལོ་རྒྱུས་ལ་རྒྱུས་མངའ་ཤེས་རྟོགས་ཞུས་པའི་བརྒྱུད་རིམ་ལོགས་ལ་ཡིན་པས་ན། ཁོ་རང་ཡིན་པས་ན་ཡང་དམིགས་བསལ་གྱི་མི་དབུལ་པོ་ཅིག་གི་སྦྱིན་པ་གནང་ན་ཡང་ད་དེ་ཚོའི་ཐོག་ལ་ཡིན་པས་ན་ཞེ་དྲག་ཅིག་གི་ད་བྱམས་སྙིང་རྗེ་ཡོད་མཁན་ཅིག་ཡིན་ས་རེད།

ད་འདི་གཅིག་གི་སྟེང་ནས། ད་ལྟའི་སྒོ་ཞབས་ཕྱི་དང་ད་ཅིག་སྒོ་དེ་གཅིག་སྒྲིམ་ཡོང་དུས། ཐ་མ་ཁོ། ད་དངོས་གནས་སངས་རྒྱས་དངོས་འདུ་ཤེས་བྱ་བ་ནང་བཞིན་གྱི་སྒོ་ཞིག་ལ་མང་པོ་ཐུག་སོང་ཟེར། ཨོ་དེ་འདྲའི་གདམ་ཐབས་ནང་གཅིག་ཡོད་པ་རེད། དེ་ནང་གཅིག་གང་ཐོན་ནས་ས་ཆེན། ད་སློབ་མ་གཙོ་བོ་དེ་ས་སྐྱ། ས་སྐྱ་པཎྜི་ཏ་ཀུན་དགའ་རྒྱལ་མཚན་ཡིན་པ་དང། ད་ལྟའི་ཡིད་བདག་རྒྱལ་མཚན་འདྲ་བོ་ཟེར་ན་འདྲ་ཁོ་གཉིས་ད་འབྲེལ་བ་ཐུན་མོང་མ་ཡིན་པ་ནས་དང་དཔེ་དེ་བླ་མ་སློབ་མའི་འབྲེལ་བ། ཨ་དཔེ་དེ་བསམ་གྱིས་མི་ཁྱབ་པ་ནང་གཅིག། ད་ཡོད་བསྡད་པ་གཅིག་དེ་རེད།

གཅིག་བགྲང་གིས་གང་ཡིན་ཟེར་ན། ཁོ་དཔལ་འབྱོར་སྒྲུབ་ན་དཔལ་འབྱོར་ག་ཚོད་སྒྲུབ་ཐུབ། ད་སྒྲུབ་ཐུབ་པའི་ནུས་པ་ཡོད་བསྡད་པ་གང་ཞིག་ལ། ད་གཙོ་བོ་ཆོས་ལུགས་ཀྱི་ཉམས་ལེན་གྱི་སྟེང་ནས། གང་ཡོད་པ་དེ་གཞན་ཕན་གྱི་ཆེད་དུ་བཏང་བཞག་པ་མ་གཏོགས་སོ་སོ། ད་སོ་སོ་ག་ས་ད་སོ་སོ་ཕྱོགས་ན་མ་ཉར་བ་ད་སྐུ་ཚེ་ཧྲིལ་བོ་དེ། ལྟོ་ཆས་ཀུ་ཤུ་དང་ཀུ་ཤུ་དང་དེ་ནས་འདོད་ཆུང་ཆོག་ཤེས་ཀྱི། ད་ཉམས་བཞེས། དེའི་སྟེང་ནས་ད་སྐུ་ཚེ་གཅིག་ནས་དེ་འདྲའི་གཅིག་ཡིན་པ་དེ་སེམས་ཀུན་ནང་གཅིག་ཡིན་ཏེ། ད་འདི་ཡང་ས་ཆེན་གྲགས་པ་རྒྱལ་མཚན་གྱི་སྐུ་ཚེ་གྱི་རྣམ་ཐར་ནང།

དབང་དུ་རྩ་བ་ནས་མ་གཏོང་ངེས་དེ་འདྲའི་ཅིག། དེའི་དཔེ་མཚོན་གཅིག་ཏུ་སློབ་མ་དེ་ཚོ། ངས་བལྟས་ན་ང་ཚོ། ད་ཁོ་རང་པ་དེ་འདྲའི་སོང་ཡོད་མེད་གང་ཐད་ཀྱི་ཁོར་ཡུག་དང་ནི། ད། ད་མི་གཞན་པ་གི་ལྟ་སྟངས་རང་བཞིན་བ་ཡིན་ན། ད་ཁོ་རང་གི་ད་ཉེ་འཁོར་ན་བསྡད་མཁན་གྲྭ་པ་དང་དེ་ནས་ད་སློབ་མ་དེ་ཚོ་ད་གར་ཟེར་དོ་སྣང་ལ། དེ་ས་ཆེན་གྲགས་པ་རྒྱལ་མཚན་ནས་ག་འདྲ་ཅིག་ཤར་གི་ཡོད་རེད་ཟེར་ན། མི་ཚེ་གི་ཁོ་ཁོ་ཐུགས་དམ་ཉམས་བཞེས་གནང་ནས་ད་བཞུགས་ཡོད་རེད་སྒོམ་བརྒྱབ་པས་དེ་འདྲའི་ཁོ་ཐུགས་དམ་ཉམས་བཞེས་དེ་འདྲའི་སྟེང་ནས། ད་བཞུགས་ཀྱི་རེད།

ད་ཇི་ལྟར་སྤེལ་ན་ཐོས་བསམ་གནང་གི་ཡོད་པ་རེད་འཆད་ཉན་གནང་གི་ཡོད་པ་རེད། ད་དེ་འདྲའི་ད་གསུང་རྩོམ་ད་མཛད་ཀི་ཡོད་པ་རེད།
དེའི་སྒང་ལ་གཞན་གཅིག་ག་རེ་བྱེད་ཀི་འདུག་ཟེར་ན། ཉི་མ་གཅིག་རང་ལ། ལྷ་བདུན་ཅུ་ཐམ་པ་གི་དཀྱིལ་འཁོར་དེ། ད་ཐུགས་དམ་ཉམས་བཞེས་གནང་གི་རེད་ཟེར། ད་དཀྱིལ་འཁོར་ཐུགས་དམ་ཉམས་བཞེས་གནང་ཟེར་ཡས་དེ། ད་ལྷ་བི་ལྷ། རྣམ་གྲངས་མ་འདྲ་བའི་བདུན་ཅུ་ཐམ་པ་གི་བདག་བསྐྱེད་དང་མདུན་བསྐྱེད་ཆ་ཚང་འགྲོ་འདི་དུས་ཆ་ཚང་གི་ཉམས་བཞེས་དེ། སྤྱིར་གྱི་དཔེར་ན་རྒྱ་རིམ་གསུམ་དག་གོ། ཉི་མ་གཅིག་ལ་ཡི་དམ་ལྷ་མ་འདྲ་བ་འདི་དང་འདི་དང་འདི་ཉམས་བཞེས་གནང་གི་ཟེར་ཏེ། ནང་གི་ས་ཆེན་གྲགས་པ་རྒྱལ་མཚན་ལགས་ཉི་མ་གཅིག་ལ། དཀྱིལ་འཁོར་བདུན་ཅུ་ཐམ་པ་ཉམས་བཞེས་གནང་གི་ཟེར་ཏེ་རིགས་ངོ་དེ་པས། མི་རང་ག་བ་གཅིག་གི་བསམ་བློ་ལ་མ་ཤོང་བའི་འགྲོ། དེ་འདྲའི་གང་ལྟར་ཀྱང།

ལོངས། ཞུས་ཙང་ད་སྐུ་ཚེ་གང་པོ་བྱས་ཏེ། མུ་མཐུད་བྱས་སློབ་སྦྱོང་གནང་བྱས་མཚམས་འཇོག་གནང་མྱོང་མེད་མཁན་ཅིག་ཡིན་ས་རེད་འདི་ག་གི་ཐོག་ནས་མཁས་པའི་ད་མཚན་སྙན་དེ་ཉིན་རེ་བཞིན་བསགས་པའི་ཐོག་ནས་བྱུང་པ་ཅིག་ཆགས་ཀྱི་ཡོད་རེད་པ་དེ་ག་ནང་བཞིན།

ད་དེང་སང་གི་ཆ་བྱེད་པ་ཡིན་ན་རྒྱ་གཞུང་བོད་གཞུང། དེ་ནས་བཀའ་དང་བསྟན་བཅོས། ད་དེ་སྐབས་དེ་ཆོས་བརྒྱུད་མ་འདྲ་བ་མང་པོ་ཡོད་ད་མ་རེད་མ་གཏོགས་ད་གང་ལྟར་གྱི་བོད་ད་རྒྱ་གཞུང་བོད་གཞུང་ཙམ་མ་ཡིན་བོད་རང་གི་མཁས་པས་མཛད་པའི་གཞུང་ཆ་ཚང་ལ་ད་གསན་བསམ་སྒོམ་པ་མཐར་ཕྱིན་པ་གནང་མཁན། ད་ཁོང་རང་གི་བྱས་ཉེས་ཀྱི་ལམ་ཕྲུག་དེ་ཡང། ཐོས་ཐོས་པ་དང་བསམ་པ་དང་ད་ཐོས་བསམ་སྒོམ་གསུམ། སྐུ་ཉམས་བཞེས་ཀྱི་སྟེང་ནས་པར་ནི་འབྲུ་དེ་ཉིད་དང་པོ་ཐོས་ད་དང་པོ་ཐོས་བྱུང་གི་ཤེས་རབ་དང་ཐོས་བྱུང་གི་ཤེས་རབ་དེ་ལ་ད་བསམས་ནས་བསམ་བྱུང་གི་ད་ཤེས་རབ་དང་བསམ་པའི་དོན་དེ་ལ་བསྒོམས་ནས་ཐ་མ་སྒོམ་བྱུང་གི་ད་མྱོང་བ་ཐོག་བརྩིས་པ་སྟེ། དེ་བྱས་ནས་གང་ལྟར་ཡང་ཐོས་བསམ་སྒོམ་པ་ཡ་མ་བྲལ་བ་གནང་མཁན། དེ་འདྲའི་གཅིག་ཡིན་པ་ནི་རྣམ་ཐར་སོ་སོ་ནང་གསལ་བའི་དངོས་དོན་གཅིག་དེ་རེད། གཉིས་པ་དེ་ས་ཆེན་གྲགས་པ་རྒྱལ་མཚན་འདི་ད་འདི་གནང་གི་ཡོད་ས་རེད་དེ། ད་དཔེར་ག་རེ་ཟེར་ད་འདི་ད་གཞན་ལ་འཆད་ཁྲིད་གནང་འཆད་ཁྲིད་གནང་བ་དང་མཉམ་དུ།

ཡི་གེ་ཞུགས་གཅིག་གོ་ན་ཆ་ཚང་ཕར་འགྲོ་ནས་ད་སོ་སོ་གི་ལག་པ་གི་ད་ངོ་བཤུས་སུ་བྲིས་ནས་ཚུར་འཁྱེར་ནས་ད་ཡ་མ་ཤེས་ད་དེང་སང་འགྲོ་གི་སྟབས་བདེ་ཡོད་དེ་འདྲའི་བྱུང་ནས་ཡོད་པ་མ་རེད་ཡིན་ནའང་ད་དེ་མེད་དེ་ཁུ་དེ། བོད་མཁས་པ་ཚོ་ཀུ་དཔེ་གཟིགས་གནང་ཡག་གི་ཆེད་དུ་ད་ཡིན་ད་འབུམ་པ

ཨ་དེ་རེད་དེ་ནས་གཙུག་ལག་ཁང་རེད་དེ་ནས་དེའི་སྐོར་ནོར་དེ་རེད་ལང་ལ། ལོང། ད་དངོས་གནས། མཛད་པ་འདི་རླབས་ཆེན་པོ་ཞེ་དྲག་ཅིག་རེད་བཞག་ལ་ཨ་ནི། ས་ཆེན་གྲགས་པ་རྒྱལ་མཚན་གྱིས་ཨ་ནི་གསུང་འབུམ་ཁྱོན་ག་ཚོད་ཙམ་གཅིག་གི་ཕྱག་གནང་གི་ཡོད་ན་ཨ་ནི། ཐ་མ་དེ་ལྟར་གཅིག་སྟོང་ཉིས་བརྒྱ

གཅིག་གིས་དགུང་ལོ་བརྒྱད་ནས་བྱས་བདུན་ཅུ་བར་ལ་དུས་ཚོད་ཆུད་ཟོས་ལ་གཏོང་མ་གནང་པའི་ཐོག་ནས་གཞན་ཕན་སྒྲུབ་གནང་མཁན་གཅིག་ཨ་ནི་མཁས་པའི་ཡོན་ཏན་ལ་སློབ་སྦྱོང་གནང་སྦྱངས་པ་བརྩོན་འགྲུས་གནང་མཁན་གཅིག་བྱས་ཙང་མཛད་པ་རྣམ་ཐར་ནང་ལོགས་ལ་པའི་སྟེ་དབུལ་ཕོངས་ལ་སྦྱིན་པ་གཏང་གནང་ཡག་ད་དེ་གས་པའི་དེ་ད་བསམ་གྱིས་མི་ཁྱབ་པ་གཅིག་ཡོད་པའི་སྐབས་དེ་ད་གཅིག་གིས་དགོངས་པ་རྫོགས་པའི་སྐབས་ལ་ཡིན་ནའི་ལས་ན་བཟའ་ཆ་ཚང་གཅིག་མིན་འདུག་ཨ་ནི་དངོས་པོ་གཞན་དག་ག་གས་ཅིག་མེད་པར་བྱེད་ཅེས་གསུངས། བྱས་ཙང། འདི་སྐད་ཀྱི་ཐོག་ནས་ང་རང་ཚོ་འདོད་རྔམ་ཆེན་པོ་མེད་པ་དང་མི་ཚེ་དོན་དང་ལྡན་པ་ཅིག་འདི་ག་ཚང་མ་ད་ང་རང་ཚོ་ད་ལྟའི་མི་རབས་ཚོའི་སློབ་སྦྱོང་ཞུ་འོས་པ་ཅིག་ཆགས་ཀྱི་ཡོད་རེད། ལགས། ད་རང་དེ་ཅིག་དེ་ད་རང་ད་གོང་ནང་རང་ཁ་ལ་གསུངས་པ་ནང་ད་རང་རེད་ད་དཔེར་ན་ང་ཚོ་ད་ནི་གླེང་དགོས་ཡ་གཙོ་བོ་དེ་ད་ལྟ་ད་མི་རབས་ཕྱི་མ་ཟེར་ན་འདྲ་ང་ཚོ་ད་ལྟ

ང་ཚོ་གིས་ད་གཅིག་པུ་ས་གཅིག་དེ་ཡོད་ཀྱི་རེད་གཅིག་དེར་ཡང། གཉིས་པ་དེ་ཁོང་གི་སློབ་སྦྱོང་གནང་སྟངས་དང་དཔེ་དེབ་མ་འདྲ་བས་གཅིག་རེད། ད་ས་ཆེན་གྲགས་པ་རྒྱལ་མཚན་གྱི་སློབ་སྦྱོང་གནང་སྟངས་དེ་སློབ་སྦྱོང་གང་གནང་བ་ཡིན་ནའང་སློབ་སྦྱོང་དེ་ཚིག་གི་ངེས་ཆ་ཙམ་མ་ཡིན་པ། ད་དཔེར་ན་ངས་འདི་ཤེས་ཡོད་འདི་ཤེས་ཡོད་ཟེར་བའི་ཚིག་གི་ངེས་ཆ་ཙམ་མ་ཡིན་པ། གཙོ་བོ་ཚིག་གི་དོན་དེ་ལ་བསམ། དེ་ལ་བསམ་པ་ཙམ་མ་ཡིན་པར་བསམ་པའི་དོན་དེ་ལ་སྒོམ། སྒོམ་པའི་མྱོང་བ་དེ་རང་གི་ཉམས་ལེན་བྱས་ནས་ད་སོ་སོ་གི།

ད་དཔེར་ན་ང་ཚོ་ཀྱིས་ད་སློབ་སྦྱོང་བ་གཅིག་ལ་ད་སློབ་སྦྱོང་བ་གཅིག་ཟེར་དགོས་འདུག་ད་སློབ་སྦྱོང་བ་ཟེར་ན་འདྲ་སློབ་སྦྱོང་བ་དང་དེ་ནས་ཤེས་རབ་དོན་དུ་གཉེར་བའི་སྐྱེས་བུ་གཅིག་ལ་མཚོན་པ་ཡིན་ན། སོ་སོ་ཀྱི་སྟོད་སྐུ་ལ་ཅུང་ད་སྐུ་བཀོད་པའི་རང་བཞིན་གྱི་གནད་འགག་ནང་བ་གཅིག་ཡིན་པ་དེ། ད་ད་ལྟ་ས་ཆེན་གྲགས་པ་རྒྱལ་མཚན་གྱི་སྐུ་ཚེའི་སྐུ་རྣམ་ཐར་སྟེང་ལ་བཤད་དུས་སྐབས་ལ། ད་དེ་ད་དེ་རང་བཞིན་དེ་སྔ

ད་གཟུངས་ཁྱེའུ་བཅང་བ་མ་ཡིན་པ་གཞན་ལ་གང་གསུངས་པ་ཆ་ཚང་སུ་མི་གནས་ཀྱི། ད་ཉམས་ལེན་གྱིས་བསྡུས་པ་ཏི་བསྐོར་ཏེ་ངས་ད་ལྟ་ཏི་གཏམ་དྲིས་ཀྱི་ནང་ནས་མེས་པོ་ཞབས་ཀྱིས་འཚོ་བ་ཟེར་ཏི་ནང་གི་ཚན་པ་གཅིག་ཏི་ནང་ནས་དཔེ་མཚོན་ནོར་གཅིག་དེ་འདྲས་ཡང་མདོར་བསྡུས་ཙམ་བྲིས་བཞག་ཡོད་དེ་དེ་ཡང་གནད་འགག་གཅིག་ཏེ་དེ་ཡིན་གྱི་རེད་བསམ་གི་དེ་གཅིག་བྱས་དེ་ནས་གཞན་པ་གཅིག་དེ། ད་དཔེར་ན། ཨ་ནི་ད་ད་ཏི་སྐད་ཆ་དེ་གོང་ནས་མང་པོ་འགྲོ་སོང་ད་ཁོ་རང། ད་སྐུ་ཚེ་ཧྲིལ་པོ་ལ་ལྷོ་གཞུང་བསྟན་ནས

ཀྱི། ད་དཔེ་དུས་གཅིག་གོ་སྲིད། ཨོ་ད་ནེ་འགའ་རང་མང་པོ་ཡོད་རྒྱུ་རེད་བསམ་གི་འདུག་ལགས་སོ་ལགས་སོ། ད་རྒན་ལགས་ཀྱིས་ང་ཚོ་དངོས་གནས། ས་ཆེན་གྲགས་པ་རྒྱལ་མཚན་གྱི་མཛད་པ་རྣམ་ཐར་ངོ་སྤྲོད་གནང་པའི་ཁྲོད་ནས་སྙིང་བསྡུས་འདི་གའི་ད་ད་ལྟའི་ང་རང་ཚོ་མི་རབས་རྗེས་མ་ཚོའི་ད་སློབ་སྦྱོང་ཞུས་འོས་པ་དངོས་གནས་ད་མང་པོ་ཞེ་གཅིག་ཡོད་རེད་ད། འདི་གའི། མེས་པོའི་མཛད་རྗེས་འདི་གའི་རིམ་པས་རྒྱུས་མངའ་ཤེས་རྟོགས་བྱས་པའི་ཐོག་ནས་ཨ་ནི་ང་རང་ཚོ་ད་ལྟའི་མི་རབས་ཚོས་གོམ་པ་གཅིག་སྤོ་ཐུབ་པ་ཡིན་ན་ཨ་ནི་འདི་དོན་དང་ལྡན་པ་ཅིག་བྱས་གི་རེད་བསམ་པ་ལགས་ད་ད་ལྟ་ནས་ལེ་ཚན་འདི་ད་ག་མཚམས་བཞག་གི་ཡིན་རྒན་རེ་མདོ་སེང་གེ་ལགས་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ན་གཙོ་བོ་ལ་རང་དབང་ལ་ཐུགས་རྗེ་ཆེ། ལགས་སོ། ད་རིང་གི་ལེ་ཚན་འདི་ད་ག་མཚམས་བཞག་གི་ཡིན་གསན་མཁན་རྣམ་པ་ཚོས་ད་རིང་གི་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ།